ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་ཀྱི་བར་བརྒལ་ས་སྐྱ་བཞི་ཟེར་ཡོད་པ་རེད་ང་ཚེ་རིང་དབང་ཕྱུག་ཡིན། འདས་པའི་ལོ་གཉིས་ཙམ་རིང་བྲོས་ཟེར་བའི་ཚིག་འདི་ནི་རྒྱ་ནག་གི་ཚོང་པ་ཚོའི་ནང་ལ་བེད་སྤྱོད་གཏང་ཡག་གི་ཚིག་གལ་ཆེ་ཤོས་དེ་ལ་གྱུར་ཡོད་པ་མ་ཟད་ཡང་དེང་སྐབས་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཁག་ཅིག་གི་ཐོག་ལ་དབྱིན་ཡིག་ཐོག་ནས་ཆགས་པའི་བྲོས་སམ run ཟེར་བའི་ཚིག་འདི་ནི་བེད་སྤྱོད་གཏང་མ་ཆོག་པ་བཟོས་ཡོད་པ་རེད། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ་ཡང་དེང་སྐབས་རྒྱ་ནག་གི་ཚོང་པ་ཚོས་རྒྱ་ནག་ནས་བྲོས་ཐབས་ག་འདྲ་བྱེད་ཀྱི་ཡོད་མེད་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ལོ་ལྟར་འཛམ་བུ་གླིང་ནང་ལོགས་ཀྱི་ཚོང་པ་ཆེ་ཁག་དང་ཁེ་ལས་པ་དང་ཨ་ནི་གཞུང་གི་འགོ་ཁྲིད་མང་པོ་ཞེ་པོ་ཅིག་ནི་སུའུ་ཙི་ལན་གྱི་གྲོང་ཁྱེར Davos ཉིད་དུ་ནང་ལ་ཡང་འཛོམས་རྗེས་ཉི་མ་ཁ་ཤས་ཀྱི་རིང་ལ་ཡང་འཛམ་བུ་གླིང་གི་དཔལ་འབྱོར་དང་ཁྲོམ་ར་དང་དེ་ཚོའི་སྐོར་གཙོ་བོ་གཞི་བཞག་རྗེས་ཁོ་ཚོས་བགྲོ་གླེང་ཉི་མ་ཁ་ཤས་བྱེད་ཀྱི་རེད། ད་ལོའི་ཚོགས་འདུ་འདིའི་རིང་ལ་ཡང་རྒྱ་ནག་དང་འབྲེལ་བ་ཡོད་པའི་གསར་འགྱུར་རིགས་ཀྱིས་དོ་སྣང་བྱེད་དགོས་ཡག་ཟེར་གྱི་གཉིས་ཀྱི་སུབ་ཏུ་རེད་འདུག་དང་པོ་དེ་ག་རེད་ཟེར་ན་ལིའུ་ཧེ་ཟེར་དེ་གཞུང་གི་ཚབ་བྱས་རྗེས་ཕ་གིའི་ཚོགས་འདུ་འདིའི་སྒང་ལ་ཡོང་རྗེས་གཏམ་བཤད་བྱས་ཤག་ད་ལིའུ་ཧེ་གི་གཏམ་བཤད་གཙོ་བོ་དེ་ག་རེད་ཟེར་ན་དེ་རིང་ཁ་སང་རྒྱལ་སྤྱིའི་ཐོག་གི་འབྲེལ་ཡོད་མི་སྣ་མང་པོ་ཅིག་གིས་ཞི་ཅིན་ཕིང་གི་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་དེ་ཚོ་ད་གོམ་པ་རྒྱབ་བཤིག་བརྒྱབ་རྗེས

གཏམ་བཤད་འདི་བྱས་ཤག། ད་ལིའུ་ཧེ་གི་གཏམ་བཤད་འདིའི་སྐོར་ལ་ཡང་ཨ་མི་རི་ཀའི་དོ་བ་གསར་ཤོག་ཆེ་ཁག Wall Street Journal དང New York Times དང་དེ་ཚོ་ཚང་མ་ལོག་གིས་གནས་ཚུལ་མདུན་ཤོག་ཁོ་རང་བྱེད་ཅེས་བཏོན་སོང། ད་ཡིན་ན་ལའི་དོ་བ་གསར་ཤོག་ཆེ་ཁག་དེ་ཚོ་མདུན་ཤོག་ལ་མ་ཐོན་པའི་གསར་འགྱུར་གཞན་པ་གཅིག་ངས་བྱས་ན་གཅིག་བྱེད་དུས་ཡིན་པ་ཨ་ད་ལིའུ་ཧེ་གི་གཏམ་བཤད་འདི་ལས་ཞེ་དྲག་གལ་ཆེ་འདུག་བསམ་ས་རེད་འདུག་འདི་ག་རེ་འདུག་ཟེར་ན་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་འཛམ་བུ་གླིང་ནང་ལོགས་དཔལ་འབྱོར་སྟོབས་ཆེ་ཤོས་གཉིས་པ་དེ་ཆགས་བསྡད་ཡོད་རེད། དེ་མ་ཟད་རྒྱ་ནག་གི་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོར་ཆ་བཞག་དཔེར་ན་ད་ཨ་ལི་བྷ་བྷ་དང་ཐེང་ཞུན་ཟེར་དེ་ཚོ་ཡིན་ན། འཛམ་གླིང་ནང་གི་བཟོ་ཚོང་ལས་ཁང་ཆེ་ཤོས་དེ་ཚོ་བང་སྒྲིག་པའི་སྐབས་ལ་མདུན་དུ་བསླེབས་མཁན་དེ་རེད། དེ་མ་ཟད་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་སྒོར་མོ་ཐེར་འབུམ་གཅིག་ཡན་བདག་ཡོད་པའི་མི་རྒྱུ་ཆེན་པོ་དེ་ཚོའི་གྲངས་ཀ་འབྱོར་བ། དེ་ཡིན་ན་ཨ་མི་རི་ཀ་ལས་མང་བ་ཆགས་བསྡད་ཡོད་རེད། ད་དེ་འདྲས་ཡིན་པ་ཡིན་ན་ལས། ཕ་གིའི་འཛམ་གླིང་ཐོག་གི་མི་རྒྱུ་ཆེན་དང་ཚོང་པ་ཆེ་ཁག་དང་ཆེད་ལས་པ་ཚང་མ་ལོ་ལྟར་འཛོམས་སའི་དཱ་བོ་སི་ཚོགས་འདུ་དེའི་སྒང་ལ་ཡ། ཟེར་ཡ་བྱས་ན། ད་ལོ་པའི་ལིའུ་ཧེ་ཕར་ཕུད་པའི་སྒེར་གྱི་ཚོང་པ་ཆེན་པོ་དེ་སུ་གང་གཅིག་སླེབས་མི་འདུག་ཟེར་བྱས། གནས་ཚུལ་ཐོན་ཤག། ད་འདི་ཡིན་ན་ཞེ་པོ་ཅིག་ཧང་སང་ཡག་རེད་པ། མི་ཚོང་པ་ཆེན་པོ་སྒང་ག་ལོག་འདུ་འཛོམས་བྱས་ཡ་ཁོ་རང་ཚོ་ཕར་ཚུར་རྒྱ་ཆེ་སའི་ས་ཆ་དེ་ལ་ཡ་རྒྱ་མི་ཚོང་པ་ཆེན་པོ་དེ་ག་དེ་མ་སླེབས་པ་དེ་ཡོང་མ་ནུས་པ་ཡིན་ནའི་རེད་ཡང་རྒྱ་ནག་གཞུང་བཀག་འགོག་བྱས་རྗེས་མ་བཏང་པ་ཡིན་ནའི་རེད་ཡང་ནད་ཡོམ་དང་དེ་གནས་ཚུལ་མང་པོ་བྱུང་རྗེས་ཁོ་ཚོ་འགྲོ་མ་ཐུབ་པ་ཡིན་ནའི་རེད་ད་རྒྱུ་མཚན་ག་རེ་ཡིན་ནའི་མེད་ནའི་འདི་ནས་ཡིན་ན་དེ་རིང་ཁ་སང་རྒྱ་ནག་གི་ཚོང་པ་དང་ཁེ་ལས་པ་དེ་ཚོ་ལ་ཡ་དཀའ་ངལ་ཞེ་པོ་ཞིག་འཕྲད་ཀྱི་ཡོད་པ་ག་ད་གསལ་པོ་ཞིག་མཚོན་ཐུབ་རེད་ཟེར་རྗེས་ད་ལྟའི་མང་ཆེ་གཅིག་གིས་ནི་ངོས་འཛིན་དེ་བྱེད་ཀྱི་འདུག། བྱས་ཙང་ད་རིང་ང་ཚོ Podcast ལས་རིམ་འདིའི་ནང་ལོགས་ལ་ཡང་ད་རིང་ཁ་སང་རྒྱ་ནག་གི་ཚོང་པ་དང་ཁེ་ལས་པ་དེ་ཚོ་ལ་ཡང་ད་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད་དཀའ་ངལ་དེ་ཚོ་ལ་ཡང་ཁྱད་བསད་བྱས་ཁོང་ཚོས་ཐབས་ཤེས་མང་པོ་ཞིག་བྱེད་ཀྱི་ཡོད་པ་འདྲ། འདིའི་ནང་ལོགས་ནས་ད་ཐབས་ཤེས་གཅིག་ཚོང་པ་དེ་ཚོ་འུ་ཐུག་བྱས། རང་གི་ནང་མི་སྤུན་མཆེད་ཡིན་ནའི་རེད་མ་རྩ་དང་བཟོ་ཚོང་ལས་ཁང་དེ་ག་འཁྱེར་བྱས་ཡིན་ན་རྒྱ་ནག་ནས་བྲོས་འགྲོ་ཡ་དེ། ད་ཁོང་ཚོས་ཐབས་ཤེས་གཅིག་ཆགས་བསྡད་ཡོད་ས་རེད་བྱས་ཙང་ངས་བྲོས་འགྲོ་ཡ་དེའི་སྐོར་ལ་ཡང་ཡིན་ན་གནས་ཚུལ་ཁ་ཤས་ཞིག་ངོ་སྤྲོད་ཞུ་ན་བསམ་བྱུང། ད་གནས་ཚུལ་དེ་ངོ་སྤྲོད་ཞུ་ཡག་གི་ཨེ་ལེ། གཞི་བཞག་ས་ཟེར་རྒྱུ་རེད་བ་གཅིག་ཡིན་ན་ཉི་མ་གཉིས་གོང་ལ་ཡང་འདི New York Times གསར་ཤོག་གི་མདུན་ཤོག་ལ New York Times གི་གསར་འགོད་པ་ཡོན་ལི་ཟེར་མཁན་དེ་ནི་སིང་ག་ཕོར་ནས་གནས་ཚུལ་ཞིག་བཏང་སོང་ད་རྒྱུན་དུ་ཁོ་ནས་ཡོན་ལིས་དེ་རྒྱ་ནག་སྐོར་གྱི་བྲིས་པའི་གནས་ཚུལ་དེ་ཚོ་དངོས་གནས་ཞེ་དྲག་གཏིང་ཟབ་པོ་འབྲི་གི་འདུག་བྱས་ད་ང་ཀློག་ཡ་དགའ་པོ་ཞེ་དྲག་ཡོད། ཁོ་རང་གིས་ཨེ་ནི་བཏང་པའི་གནས་ཚུལ་དེ་ཚོ་གཞི་བཞག་ཨ་ནི་དེའི་སྒང་ལ་ཡང་ཡོད་རྒྱུན་དུ་ཁོ་ནས་ཅིག་གསར་འགྱུར་བརྒྱུད་ལམ་ཁག་ཐོག་ལ་ཡང་འདི་དང་འབྲེལ་བ་ཡོད་པའི་གནས་ཚུལ་མཐོང་བ་བྱས་པ་དེ་ག་ནི་མཉམ་རུབ་བྱས་བྱས་ངས་དེ་ག་མཉམ་དུ་ངོ་སྤྲོད་ཞུ་གི་ཡིན། རྒྱ་ནག་ནས་བྲོས་འགྲོ་ཡ་ཟེར་དེ་རྒྱ་མི་ཚོང་པ་དེ་ག་གཅིག་པོ་མ་རེད། འདས་པའི་ལོ་གཉིས་ཟེར་ན་ལྷག་པར་དུ་འདས་པའི་ལོ་འདིའི་ནང་ལོགས་ལ་ཡ་རྒྱ་ནག་ནས་བྲོས་ཟེར་དེ་དེ་ཞེ་པོ་ཅིག་གི་བྲོས་ཐུབ་ཀྱི་ཡོད་ནའི་མེད་ནའི་སྐད་ཆ་བཤད་ཡག་གི་ཨ་ནི་བརྗོད་གཞི་གལ་ཆེན་པོ་ཞེ་པོ་ཅིག་ཆགས་བཞག་དེ་ཆགས་པའི་མ་ཟད་ཡིན་ན་རྒྱ་ཡིག་ནང་ལོགས་ལ་ཡ་ཚིག་གསར་པ་ཆགས་བསྡད་ཡོད་རེད་ཚིག་གསར་པ་དེ་ཡིན་ན།

ཚིག་གསར་པ་ཞིག་སོང་ང་རུན་ཟེར་འདུག་དེ་མ་ཟད་ཡིན་ན་ཁོང་ཚོས་འདིའི་སྒང་ལ་ཚིག་འཐོལ་པ་བརྒྱབ་བྱས་རུན་ཞུའེ་ཟེར་འདུག་ཞུའེ་ཟེར་དུས་ག་རེ་ཟེར་དགོས་རེད་ད་རིག་པ་ཟེར་དགོས་ད་བྱས་ཙང་བྱས་ན་ང་ཚོ་ཅིག་ཙང་ཞུའེ་ཟེར་དུས་བོད་རིག་པ་ཟེར་འདུག་ང་བོད་སྐོར་ཡར་ཞིབ་འཇུག་བྱེད་ཡ་དང་བོད་སྐོར་ཡར་སློབ་སྦྱོང་བྱེད་ཡ་དང་ད་ག་ནང་བཞིན་རྫས་འགྱུར་རིག་པ་འདི་ཅིག་བྱས་སོང་ཡོད་རེད་བ་དེའི་བཟོ་འདྲ་བྱས་བྱས་ཡིན་བྲོས་རིག་པ་ཟེར་བྱས། གང་འདྲ་སེ་བྲོས་དགོས་འདུག། ཡག་ཤོས་གང་འདྲ་སེ་བྲོས་དགོས་འདུག་ཟེར་རྒྱུ་རེད་བ། ད་འདི་ཧ་ལམ་ཅིག་ཁོ་སློབ་སྦྱོང་བཟོ་འདྲ་བྱེད་ཡ་ཡོད་པ་ཅིག་དངོས་གནས་རང་འདི་འདི་འདྲ་དུ་ཡོད་རྒྱུ་མ་རེད་ད་ལེ་ད་འདི་ཁོ་གལ་ཆེ་ཆུང་ག་གི་ཙམ་ཞིག་ཡིན་མིན་ལ་ཡ་སྟོན་ཡག་ཆེད་དུ་ཡ་ཚིག་འདི་འདྲ་གསར་པ་བཟོས་བཞག་འདི་བཟོས་པ་བྱས་ད་རིང་ཁ་སང་སྤྱི་ཚོགས་དྲ་ལམ་ཁ་ཤས་ཐོག་ལ་ཡ་འདི་རྒྱ་ཡིག་གི་རུན་ཞུའེ་ཟེར་མཁན་འདི་ཚིག་འདི་ཡིན་ན་བེད་སྤྱོད་བཏང་མ་ཆོག་པ་ཆགས་བསྡད་ཡོད་ས་རེད། བྱས་བྱས་ད་རྒྱ་ནག་ནང་ལོགས་ལ་ཡ་རྒྱ་ནག་གི་གནས་སྟངས་དང་འདི་ཚོར་བལྟས་བྱས་ཡ་མི་བྲོས་འགྲོ་དགོས་བསམ་མཁན་འདི་ཅིག་མང་པོ་ཞེ་པོ་ཅིག་ཡོད་པ་འདྲ། ད་ཡིན་ནའི་ལས་བྲོས་ཡག་གི་ཆ་རྐྱེན་ཡོད་པ་དང། ཨ་བྲོས་ཡག་གི་རྒྱུ་མཚན་ད་ཆེ་ཆུང་སྣ་མིན་སྣ་ཚོགས་ཡོང་གི་རེད་བ། དམིགས་བསལ་ཁེ་ལས་པ་དང་ཚོང་པ་དེ་ཚོ་ཡིན་བྲོས་ཡག་གི་རྒྱུ་མཚན་ཆེན་པོ་ཞེ་པོ་ཅིག་ཡོད་པ་འདྲ་ལ་ཁོང་ཚོ་བྲོས་ཡག་གི་ནུས་པ་ཡང་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་འདྲ་སོང་ཙང་ཚོང་པ་དེ་ཚོ་དང་ཁེ་ལས་པ་དེ་ཚོ་ནང་ལོགས་ལ་ཡ་དམིགས་བསལ་ཡིན་ན་འདིའི་སྐོར་ལ་ཡ་ད་བགྲོ་གླེང་བྱེད་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་ས་རེད། ངས་ད་འདི་ཁེ་ལས་པ་དང་ཚོང་པ་ཟེར་ཙམ་པ་ད་སྤྱིར་བཏང་གི་འདི་དང་ཚོང་ཁང་ཆུང་ཆུང་འཛིན་མཁན་དང་འདི་ཟེར་གྱི་མེད་ད་མང་ཆེ་ཡིན་ན་ད་ཁོང་ཚོས Entrepreneurs དང་དབྱིན་ཇིའི་ནང་ལོགས་ལ་ཡ། ད་བཟོ་ཚོང་ལས་ཁང་འདི་ཆེན་པོ་རྒྱག་མཁན་འདི་ཁེ་ལས་པ་འདི་ད། ཅིག་བཟོ་གྲྭའི་བདག་པོ་ཡིན་ནའི་རེད་འདི་འདི་འདི་ད། དཔལ་འབྱོར་གྱི་སྟོབས་ཏོག་ཙམ་ཆེན་པོ་ཡོད་མཁན་ཅིག་རེད་བ། འདི་ཚོའི། ནང་ལོགས་ལ་ཡ་ཡིན་ན་ད་བྲོས་འགྲོ་ཡག་ཐབས་ཤེས་བྱེད་མཁན་འདི་ནི་ཞེ་པོ་ཅིག་ཅིག་མང་པོ་བཞི་བོ་ཆེ། སིང་ག་ཕོར་ཡིན་ནའི་རེད Dubai ཡིན་ནའི་རེད London ད Tokyo ད New York ད་དོ་བ་བ་ག་བ་བལྟས་པ་ཡིན་ནའི་ལས། རྒྱ་མིའི་ཚོང་པ་དེ་འདྲ་ད་རེ་ཁ་སང་ཡིན་ན་ལབ་ཡག་ད་ལམ་སང་ད་དཔེ་ཆ་ཚང་བུད་ཡོང་པ་རེད་ད་ལབ་གི་ཡོད་ས་མ་རེད་ད་ལས་ཡིན་ན་ལས་འཇོག་བྱས་ཁང་པ་ཉོས་བྱས་ཨ་ནི་ཁོང་ཚོ་ནང་མི་སྤུན་ཀྱག་ཁྲིད་ཡོང་ཨ་དེ་ནས་ག་ལེ་ག་ལེ་ཁོང་ཚོ་མ་རྩ་དེ་ག་དེ་རྒྱ་ནག་ནས་སྟོན་མཁན་ཞེ་པོ་ཅིག་མང་རུ་འགྲོ་གི་ཡོད་ས་རེད་འདིའི་ཁོའི་ཤུགས་རྐྱེན་དེ་ཁོ་རང་ཚོ་བུད་འགྲོ་མཁན་གྱི་མི་དེ་ཚོ་གང་ག་ལོག་རྒྱ་མི་རེད་རྒྱ་མི་ཡིན་དུས་ཙམ་པ་སོ་སོའི་ལུང་པ་བཞག་བྱས་བུད་འགྲོ་ཡས་འདི་ད་ག་དུས་ཡིན་ནའི་ཁག་པོ་བར་ལྟ་སྟེ་ང་རང་ཚོ་བོད་པ་ཚོ་དེ་དེ་བས་ཀྱང་མྱུལ་ཤུགས་ཆེན་པོ་ཞེ་ཅིག་ཡོད་རེད་པ། ག་ཚད་དགའ་པོ་མི་འདུག་ཟེར་ན་ལས་སོ་སོའི་ཕ་ཡུལ་རེད་པ་དེ་ཡར་སྡོད་པ་ཡིན་གྱི་རེད་ད་ལས་ད་ཡིན་ན་ལས་མ་བུད་རང་བུད་ཀྱི་བྱས་ཡིན་ན་ཁོང་ཚོའི་མི་ཚེ་ལ་ཡར་འགྱུར་ལྡོག་ཞེ་ཅིག་འགྲོ་གི་ཡོད་ས་རེད། འདི་དང་དུས་མཚུངས་བྱས་ཡིན་ན་རྒྱ་ནག་གི་སྤྱི་ཚོགས་དང་རྒྱ་ནག་རྒྱལ་ཁབ་ལས་ཁོ་ཤུགས་རྐྱེན་ཆེན་པོ་ཞེ་ཅིག་ཐེབས་ཀྱི་ཡོད་ས་རེད་ག་རེ་ཡིན་ཟེར་ན། ཟིན་ད་ད། ཟླ་ཉིན་གྱི་རྒྱ་ནག་གི་དཔལ་འབྱོར་གྱི་ཐོན་ཚད་དེ་བརྒྱ་ཆ་གསུམ་ཙམ་ལས་བྱུང་ཡོད་མ་རེད། འདི་ཡིན་ན་ད་རྒྱ་ནག་གི་ད་འདས་པའི་ལོ་དཔེ་ད་མང་པོ་ཞེ་པོ་ཅིག་ནང་ལོགས་ཀྱི་དཔལ་འབྱོར་ཐོན་ཚད་དེ་ཡིན་ན་ད་དམའ་ཤོས་སུ་ཆགས་བསྡད་ཡོད་རེད། ད་བྱས་ཙང་རྒྱ་ནག་ལ་ཡང་དཔལ་འབྱོར་དཀའ་ངལ་ཆེན་པོ་ཞིག་འཕྲད་པའི་སྐབས་དེ། ད་རྒྱ་ནག་གི་དཔལ་འབྱོར་ནང་ལོགས་ལ་ཡང་མིའི་ལས་ཀའི་གོ་སྐབས་སྐྲུན་མཁན་དང། གསར་གཏོད་ཀྱི་ནུས་པ་ཆེ་ཤོས་ཡོད་པའི་སྒེར་གྱི་བཟོ་ཚོང་ལས་ཁང་དང།

ཧ་ལམ་རྒྱལ་ཁབ་མང་ཆེ་ཅིག་གིས་ཁོང་ཚོར་དགའ་བསུ་ཞུ་གི་འདུག་ག་ཕྱི་ནས་ལས་ད་དངུལ་ད་གིས་འཁྱེར་ཡག་ཡོད་དུས་ཙམ་པ། རྒྱ་མིའི་ཚོང་པ་དེ་ཚོ་ཡིན་ན་ཕལ་ཆེར་ཡུ་རོབ་དང་ཨ་མི་རི་ཀ་དང་ཁེ་ན་ཌ་དང་ག་པར་འགྲོ་འགྲོ་ཡོད་ཀྱི་རེད་ད་ལས་ཡིན་ན་ཁོང་ཚོའི་བུད་འགྲོ་ས་གཙོ་བོ་གཅིག་ཡིན་ན་ད་རེ་ཁ་སང། སིང་ག་པོ་ཆགས་བསྡད་བཞག་ས་དེ་འདྲ་སོང་ཙང་ཉེ་དུས་ཡང་ད་དེ་ནིའུ་ཡོག་ཊའིམ་སི་གསར་ཤོག་གི་གསར་འགོད་པ་ཡོན་ལི་ཟེར་མཁན་རྒྱ་མོ་དེ་ཡིན་ན་སིང་ག་པོར་ཕྱིན་བྱས་ཕ་གིར་ལ་བསྡད་པའི་རྒྱ་མིའི་ཚོང་པ་འདི་མང་པོ་ཅིག་ལ་ཡ་བཅར་འདྲི་ཞུས་བྱས་ཁོ་རང་གི་རྩོམ་དེ་གཙོ་བོ་དེ་འདིའི་སྐོར་ལ་ཡ་བྲིས་བཞག་འདིའི་ནང་ལོགས་ལ་འཁོད་ཡ་བྱས་པ་ན་སྤྱིར་བཏང་ནུབ་ཕྱོགས་རྒྱལ་ཁབ་མི་ཚོའི་སེམས་པའི་ནང་ལོགས་ལ་ཡ་སིང་ག་པོར་ལབ་ཙམ་པ་ཧོབ་སྟེ་ཁ་ལ་ཡ་སིང་ག་པོར་ཟེར་ཙམ་པ་ཨ་འདི་ཨ་མི་རི་ཀ་དང་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་ནང་བཞིན་བྱས་བྱས་ཞེ་པོ་ཅིག་རང་དབང་དང་དམངས་གཙོའི་རྒྱལ་ཁབ་འདི་མ་རེད་གང་དག་གཞུང་གི་དམ་དྲག་དང་གུ་དོག་ཆེན་པོ་ཡོད་རེད་ད་ཡིན་ནའི་ལས། རྒྱ་མི་ཚོང་པ་དེ་ཚོའི་ངོས་ནས་བཤད་པ་ཡིན་པས་ན། རྒྱ་ནག་ནས་ཡོང་པའི་སྐབས་དེ་ད་སིང་ག་པོར་ལ་ཡ་ཞེ་པོ་ཅིག་དེ་འདྲ་དམངས་གཙོ་ད་ག་ཙམ་ཆེན་པོ་མེད་པ་ཡིན་ནའི་ལས། ཡིན་ན་རྒྱུན་དུ་འཁོར་ནས་གཞུང་གིས་གང་དག་བརྡབ་གསིག་འདི་གཏོང་ཡག་དང་དོན་མེད་དགོས་མེད་དབང་ཡོད་བཤད་ཡག་དང་ཁོ་ཚོའི་ཚོང་ལས་ལ་ཡང་ཚོད་འཛིན་བྱེད་ཡག་དང་འདི་ཚོ་ཡིན་ན་སིང་ག་ཕོར་གྱི་ཁྲིམས་གཞིར་བཞག་བྱས་མ་གཏོགས་འདི་འདྲས་གློ་བུར་ཐོལ་རྒྱག་འགོ་ཁྲིད་གཅིག་གིས་འདོད་བློ་གང་ཡོད་འདི་བྱེད་ས་ཡོད་མ་རེད། ད་ག་མེད་པ་ཁོ་རང་ཙམ་གྱིས་འགྲིག་གི་འདུག་ཅེས་བྱས་ད་ཚོང་པ་མང་པོ་གཅིག་གིས་གང་དག་སིང་ག་ཕོར་ཡོང་ཡག་རྒྱུ་མཚན་གཅིག་འདི་དང། ཨ་གཉིས་པ་དེ་སིང་ག་པོ་ནང་ལོགས་ལ་ད་ལྟ་ཕ་གིར་ད་མི་འབོར་གྱི་ཡིན་ན་གསུམ་ཆའི་གཉིས་ཙམ་རྒྱ་མི་བྱས་བྱས་བས་ད་རྒྱ་སྐད་རྒྱག་གི་ཡོད་ས་རེད་བྱས་ཙང་ཁོང་ཚོ་རྒྱ་ནག་ནས་ཡོང་དུས་ཙམ་པ་ཨ་ནི་ད་སྐད་ཡིག་དང་དེ་འདྲའི་གང་ཅིའི་ཐོག་ལ་ཡང་ཡིན་ན་ཨ་ནི་ལས་སླ་བོ་ཡོད་པ་འདྲ་འདི་ག་འདྲ་ཡིན་ན་ད་སིང་ག་པོ་ག་འདྲ་བྱས་པ་ཡིན་ནའི་ལས་རྒྱ་ནག་དང་ཐག་ཉེ་བ་སོང་ཙང་འཁོར་ལོག་དང་ཉིན་ལོག་དང་ཁོང་ཚོའི་ཚོང་དེ་ཚོ་མང་ཆེ་ད་དུང་རྒྱ་ནག་ནང་ལྷག་བསྡད་ཡོད་ཀྱི་རེད་བྱས་ཙང་རྒྱ་ནག་དང་མུ་མཐུད་འབྲེལ་བ་བྱས་བྱས་ད་ལས་གནས་སྐབས་རིང་ག་ཅིག་གི་གཡོལ་སའི་བཟོ་འདྲ་དེ་གཙོ་བོ་གཅིག་གི་སིང་ག་པོ་ལ་ཡང། ཆགས་བསྡད་ཡོད་རེད་ཅེས་བརྗོད་འདུག་བཀོད་བཞག། ནིའུ་ཡོག་ཐེམ་སིའི་གསར་འགོད་པ་ཡོན་ལི་གིས་ཇེ་སི་ཧོའུ་ཟེར་མཁན་པའི་སིང་ཀ་པོར་གྱི་ཚོང་པ་ཞིག་འདུག་ཁོ་རང་ལ་ཡང་བཅར་འདྲི་ཞུས་པར་ཇེ་སི་ཧོའུ་ཟེར་མཁན་དེའི་ཚོང་ལས་དེ་ག་རེ་འདུག་ཟེར་ན། རྒྱ་ནག་ནས་ཡོང་མཁན་གྱི་ཚོང་པ་དེ་ཚོ་ལ་ཡང་ད་ཁང་པ་བཙལ་རོགས་བྱེད་ཡ་དང་ཨ་ནུ་ཁོང་ཚོའི་མ་རྩ་འཇོག་སའི་ཁོ་དངུལ་ཁང་དང་དེ་ཚོ་ཡོད་རེད་བ་ད་དང་པོ་དང་པོ་འཇོག་ཡོད་འདུག་ཟེར་བ་རོགས་པ་བྱེད་ཡག་གི་ལས་ཀ་བྱེད་དགོས་རེད་བ་བི་ཀ་ཡང་སིང་ཀ་པོར་བསྡད་ཡག་གི་ཁོང་ཚོའི་ཡིག་ཆ་བཟོ་ཡ་འདི་བྱེད་དགོས་རེད་བ་དེ་ཚོའི་ལས་ཀ་བྱེད་ཀྱི་ཡོད་ས་རེད་ཨ་འདི་ཇེ་སི་ཧོ་ཟེར་མཁན་དེས་ཟེར་ཡ་བྱས་པ་ཡིན་ན་ད་མ་རྩ་ཅིག་ལོ་ཁ་ཤས་གོང་ནས་ད་ཁོ་ཚོའི་ལས་ཀ་དེ་ཡིན་ན་བྱོ་ཚར་ཞེ་པོ་ཅིག་ཕྱིན་སོང་ཟེར་འདི་ག་ནས་དམིགས་བསལ་ཡིན་ན་ཟླ་ཉིན་དཔྱིད་ཀའི་ཧྲང་ཧའེ་ལ་ཡ་སྒོ་རྒྱག་དམ་དྲག་བྱས་བྱས་མི་གང་ག་བཅུག་པའི་དེ་ནས་མགོ་བཙུགས་བྱས་ཁོ་རང་ལ་ཡ་ཁ་པར་གཏོང་མཁན་ད་བལ་ད་ཟམ་མ་ཆད་འདུག་ཟེར་དེ་འདྲ་གི་ཨེ་ནི་ག་ད་ད་རྒྱ་ནག་ནས་སིང་ག་པོ་ལ་ཡོང་མཁན་དེ་མང་རུ་ཞེ་པོ་ཅིག་འགྲོ་གི་ཡོད་ས་རེད་ད་སིང་ག་པོ་ལ་ཡ་རྒྱ་ནག་ནས་ཡོང་མཁན་མང་དྲགས་རུ་ཞུ་བྱས། ཟླ་ཉིན་ལོ་དང་བསྡུར་བ་ཡིན་ན་ད་ལོ་དཔེར་ན་སིང་ཀ་པོར་གྱི་པའི་ཁང་པའི་ཁང་གླ་དང་ཁང་པ་ཉོ་ཡ་ལ་ད་དེ་ཚོ་གོང་ཞེ་པོ་ཅིག་ཡིན་ན་ཡར་འཕར་བཞག་ཟེར་རྒྱ་ནག་ཚོང་པ་མང་པོ་ཡོང་བྱས། དེས་མ་ཟད་ཟླ་ཉིན་ལོ་ལ་ཡར་སིང་ཀ་པོའི་ནང་ལོགས་ཀྱི་མི་རྒྱུ་ཆེ་ཤོས་བཅུའི་ནང་ལོགས་ནས་བཞི། རྒྱ་ནག་ནས་ཡོང་ཀྱོག་རེད་བཞག། དེ་ག་འདི་ངས་བྱས་ན་དམིགས་བསལ་ཧང་སང་ཡ་ཅིག་ག་རེ་འདུག་ཟེར་ན། རྒྱ་ནག་ནས་རྒྱ་མི་ཚོ་ཚོང་པ་དེ་ཚོ་སིང་ཀ་པོར་སྤོས་ཡོང་གི་ཡོད་མ་ཟད་ཇེ་སི་ཧོ་དང་གཞན་པ་ཁ་ཅིག་གིས་ཟེར་ཡག་བྱས་པ་ཡིན་ན་དེ་རིང་ཁ་སང་ཧོང་ཀོང་ནས་ད་དེའི་སྔོན་ལ་ཡིན་ན་རྒྱ་ནག་ཚོང་པ་དེ་ཚོ་མང་པོ་ཅིག་ཡིན་ན་ཁོ་ཚོས་རྐང་པ་གཉིས་བཙུགས་བྱས་གཅིག་རྒྱ་ནག་ལ་ཡར་བཙུགས་གཅིག་ཧོང་ཀོང་བཙུགས་གལ་སྲིད་རྒྱ་ནག་ལ་དཀའ་ངལ་འདྲ་འཕྲད་པ་ཡིན་ན་ཧོང་ཀོང་འགྲོ་དགོས་བསམ་བསྡད་མཁན་དེ་ཚོང་པ་ཆེན་པོ་དེ་མང་པོ་ཞེ་པོ་ཅིག་ཡོད་རེད་བ། ད་དེ་གས་དེ་ག་ལེ་ག་ལེ་ཡིན་ན་ཧོང་ཀོང་བརྟན་པོ་མི་འདུག་བསམ་བློ་འཚབ་བྱས་བྱས་ཡིན་ན་དེ་གས་དེ་སིང་ག་པོར་ཡོང་ཡག་གི་མགོ་བཙུགས་བྱས་ཡིན་ན་ད་ཧོང་ཀོང་ནས་ཡོང་མཁན་མང་པོ་ཞེ་པོ་ཅིག་འདུག་ཟེར་གྱི་བྱས་བཀོད་བཞག། ད་དཔེར་རྒྱ་ནག་ནས་བྲོས་ཡོང་མཁན་ཚོང་པ་དེ་ཚོ་ལ་ཡང་སྐད་ཆ་དྲིས་པའི་སྐབས་དེ་ཁོ་ཚོ་བྲོས་ཡོང་དགོས་ཡག་གི་རྒྱུ་མཚན་དེ་ཅིག། གཙོ་བོར་བྱས་གསུམ་བཞི་ཅིག་ཡོད་པའི་བཟོ་འདྲ་ཞིག་འདུག། དང་པོ་དེ་ག་རེ་རེད་ཟེར་ན། ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང། ཞི་ཅིན་ཕིང་གིས་རྒྱ་ནག་གི་ད་ཚོང་པ་ཆེ་གྲས་ཆེ་གྲས་འདྲ་ཁ་ཤས་ཅིག་མ་ཡུན་དང་དེ་ཚོ་གསུམ་འདི་ལ་ཡང་ད་སྒོ་ལྕགས་རེ་བསྒུར་བ་བཟོས་སོང་ང། ཁག་ཅིག་ད་དངོས་གནས་འཛིན་བཟུང་བྱས་པ་བྱུང་བ་རེད་འཛིན་བཟུང་བྱས་མེད་ན་ལས་དམ་དྲག་བྱས་ཡ་ད་འདྲ་མང་པོ་བྱུང་སོང་ང་འདི་བྱུང་དུས་ཙམ་པ། ཚོང་པ་དེ་ཚོ་མང་པོ་ཅིག་གི་ཡིན་ན། ད་དེའི་སྔོན་ལ་ཡ་ལོ་མང་པོའི་རིང་ལ་ཡ་ཁོང་ཚོ་ད་ད་རེ་ག་སེ་འགྲུལ་ཐུབ་ཆེན་པོ་ཆ་ཚང་ཡིན་ན་རྒྱ་ནག་ནང་ལོགས་ག་རེ་བྱས་ནའང་བྱེད་ཡ་ཡོད་བསམ་བསམ་གི་སྤོབས་པ་འདྲ་ཅིག་ཡོད་ར་བ། འདི་གས་དེ་ལ་ཡ་རྦད་དེ་མར་ཉམས་བྱས། ཉམས་པ་མ་ཟད་ཡིན་ན་ད་དངོས་གནས། སྤྱིར་བཏང་ཚོང་ལས་དེ་ད་ཕར་བཞག་སོ་སོ་རང་གི་སྒེར་གྱི་དང་ཨ་ནི། ཁྱིམ་ཚང་གི་བདེ་འཇགས་ལས་འགན་ལེན་མི་འདུག་ད་དེ་ཡིན་ན་ཕྱི་ལོགས་ལ་ཡ་གང་དྲག་བདེ་འཇགས་ཡོད་ས་ཅིག་ལ་ཕྱིན་ན་དྲག་ཡོང་ང་བསམ་བྱས་དངངས་སྐྲག་འདི་ཆེན་པོ་བྱུང་ཟེར་མཁན་མང་པོ་ཅིག་ཡོད་ས་རེད། ཨ་དེ་ནས་ཚོང་ཁོ་རང་ཆ་བཞག་པ་ཡིན་ན་ལས། འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཞི་ཅིན་ཕིང་གིས་གཞུང་འབྲེལ་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་གོ་སྐབས་ཞེ་པོ་ཅིག་སྤྲད། ད་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་གོ་སྐབས་མ་སྤྲད་ཡ་དང་ཨ་ནུ་དེ་ག་ནས་ལྷག་པར་དུ་ཁྲིན་ཅིན་དྲ་ལམ་དང་ཚན་རིག་ལག་རྩལ་གྱི་ཐོག་བུ་དང་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཞེ་པོ་ཅིག་ལ་ཡང་དམ་དྲག་རང་བྱས་བྱས་གཞུང་རང་གིས་ཐེ་བྱུས་བྱེད་ཡ་དང་ཨ་ནུ་བཟོ་ཚོང་ལས་ཁང་ནང་ལོགས་ལ་ཡང། དམར་ཤོག་གི་ཚོགས་པ་བཙུགས་ཡ་དང་དེ་འདྲ་བྱེད་དུས་ཙམ་པ།

སྐད་ཆ་བཤད་སའི་ཐོབ་ཐང་ཡོད་པ་དང་སྒྲིག་གཞི་དེ་ཚོ་གང་འདྲ་བཟོ་གི་ཡོད་མེད་དེ་ཕྱི་གསལ་ནང་གསལ་ཡིན་པའི་ས་ཆ་ཅིག་ལ་ཕྱིན་ན་ཡག་གི་འདུག་ཞེས་བྱས། ཁོ་རང་གིས། དེ་འདྲ་ཞིག་ལབ་བྱས། བྱས་བྱས་ཡིན་ན་རྒྱུ་མཚན་དེ་མང་པོ་ཅིག་གིས་ད་དེ་གས་གསུམ་དེ་བགྲངས་བཞག། ད་ད་ལྟ་བར་དུ་རྒྱ་ནག་ནས་ཚོང་པ་མང་ཉུང་ག་ཚད་ཅིག་དང་ཁོ་ཚོས་མ་རྩ་ག་ཚད་ཅིག་མར་རྒྱ་ནག་ནས་བཏོན་ཡོད་མེད་ཟེར་དེ་ཡིན་ན། ད་ལྟ་གང་དྲག་སུ་གང་ཅིག་གསལ་པོ་བཤད་ཡོད་ས་མ་རེད། ད་ཡིན་ནེ་ལེ། དོ་བ་སིང་ག་ཕོར་དང་རྒྱ་མིའི་འདི་ཚོང་པ་མང་པོ་ཡོད་སའི་ས་ཆ་དེ་ཚོ་ག་བར་ཕྱིན་པ་ཡིན་ནེ་ལེ། ཉེ་དུས་ཡིན་ན་རྒྱ་ནག་ནས་མ། གང་ལྟར་མ་རྩ་ཁྱེར་ནང་མི་ཆ་ཚང་ཁྲིད་བྱས་ཡོང་ཉེན་དེ་ཡིན་ན་མང་པོ་ཞེ་པོ་ཅིག་ཡོད་པ་དེ་ཁོ་ཚོ་ད་རྒྱུས་མངའ་ཡོད་ཉེན་ཚོས་ཟེར་ཡག་བྱས་ན་མངོན་གསལ་དོད་པོ་ཞེ་པོ་འདུག་ཟེར་འདུག་ད་འདི་དོད་པོ་ཡོད་པ་དེ་ཡིན་ན་ཕྱི་ནས་གཅིག་པོ་མ་རེད་རྒྱ་ནག་ནང་ལོགས་ནས་ཕལ་ཆེར་དེ་མཐོང་ཡག་འདུག་བསམ་གྱི་འདུག་ག་རེད་ཟེར་ན། ད་ཟླ་བ་ཁ་ཤས་ཀྱི་གོང་ལ། ཞི་ཅིན་ཕིང་གིས་རྒྱ་ནག་གི་དཔལ་འབྱོར་དམ་དྲག་བྱེད་ཡག་དང་ལྷག་པར་དུ་ཡིན་ན་འཕྲིན་གྱི་དྲ་ལམ་དང་ཨ་ནི་ཚན་རིག་གི་ལག་རྩལ་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་དམ་དྲག་བྱེད་ཡག་གི་གཏམ་བཤད་ཞེ་པོ་ཅིག་བྱེད་ཀྱི་ལ་ཡང། ཉེ་དུས་ཀྱི་རྒྱ་ནག་གི་དཔལ་འབྱོར་ཚོགས་འདུ་ཆེན་པོ་ཞིག་ཚོགས་པ་རེད། དེའི་སྐབས་ལ་ཡང་ད་དཔེ་སྲིད་ཇུས་དེ་ཡང་ཆ་ཚང་གཅིག་མགོ་རྟིང་ལོག་བྱས་ད་འགྱུར་ལྡོག་ཕྱིན་བྱས་གཅིག་བྱེད་དུས་ཙམ་པ་རྒྱ་ནག་གི་ཏོག་དབྱིབས་ནད་དུག་གི་སྲིད་ཇུས་དེ་དེ་སྔོན་ལ་ཡང་ཏོག་དབྱིབས་གཙང་སེལ་བྱེད་ཆེད་མི་གང་ག་ལོ་བཅུག་བཞག་བྱས་པ་ནས་ཧོབ་ཏེ་ཁ་ལ་མར་ཅིག་གློད་བྱས་ཡིན་ན་དཔེ་ད་གང་ག་ལོ་བདག་པོ་རྒྱག་ཉེན་མེད་གློད་སོང་ང། འདིའི་སྲིད་ཇུས་ནང་བཞིན་གཅིག་གི་དངོས་ཡོད་ཀྱི་ལག་ལེན་ཐོག་ལ་བསྐྱལ་ཡོད་ནའི་མེད་ནའི་ད་ཁ་ནས་བཤད་ཡག་དེ་ཡིན་ན་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་ལ་འགྱུར་ལྡོག་ཕྱིན་པ་རེད་ཕྱིན་མ་ཚད་ཡིན་ན་ཚོགས་འདུ་འདིའི་སྒང་ལ་ཡག་པའི་སྒེར་གྱི་བཟོ་ཚོང་ལས་ཁང་ལ་ཡག་རོགས་ཨང་གོ་སྐབས་བསྐྲུན་ཡག་དང་རོགས་རམ་བྱེད་ཡག་དང་ཞི་ཅིན་ཕིང་རང་སོ་སོ་མར་དོན་བྱས་ང་ཡིན་ན་བལ་དེ་ཀྲེ་ཅང་ནས་ཡོང་པའི་མི་ཅིག་ཡིན་ཀྲེ་ཅང་ཟེར་དེ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་སྒེར་གྱི་བཟོ་ཚོང་དང་ཚོང་ལས་དེ་ཚོ་ཡིན་ན་དར་རྒྱས་ཆེ་ཤོས་བྱུང་སའི་ས་ཆ་གཅིག་རེད་ང་མ་ཚང་འགོ་ནས་རྒྱུན་དུ་འགོ་ནས་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དང་སྒེར་གྱི་ཚོང་ལས་དེ་ཚོ་ལ་ཡང་དགའ་པོ་ཡོད་ཉེན་མི་ཅིག་ཡིན་ཞེས་བྱས་ཚོང་པ་དེ་ཚོ་ལ་ཡང་དཔེ་ལེགས་སུ་དར་འཁྲབ་བྱས་ཡིན་ན་ཚོང་པ་དེ་ཚོ་དེ་ཉར་ཡག་གི། ཐབས་ཤེས་བྱེད་ཡག་དེ་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་ག་འདི་ནས་ག་རེ་མཚོན་འདུག་རེད་ཟེར་ན་ད་ཚོང་པ་ཆེ་ཁག་དེ་ཚོས་ཁོ་ཚོའི་མ་རྩ་ཁྱེར་བྱས་རྒྱ་ནག་ནས་ད་ལྟ་མུ་མཐུད་བྱས་འདི་འདྲ་བྲོས་ཕྱིན་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ལ་ཤུགས་རྐྱེན་ཞེ་པོ་ཅིག་ཐེབས་རྒྱུ་ཡིན་པ་གཏན་འཁེལ་བ་རེད། ངས་ད་གིན་ཞུས་པ་ནང་བཞིན་དེ་རིང་ཁ་སང་རྒྱ་ནག་ནང་ལོགས་གི་ལས་ཀའི་གོ་སྐབས་ཀྱི་བརྒྱ་ཆ་བདུན་ཅུ་བཟོ་བསྐྲུན་ཉེན་དེ་ཡིན་ན། སྒེར་གྱི་བཟོ་ཚོང་ལས་ཁང་རེད་ཤག་ད་ག་ནང་བཞིན་ཡིན་ན་འཛམ་གླིང་ཐོག་ལ་ཡང་དངོས་གནས་ཀྱི་ཚོང་ལས་ཐོག་ལ་ཡང་འགྲན་རྩོད་བྱེད་ཐུབ་ཉེན་གྱི་བཟོ་ཚོང་ལས་ཁང་ཆེ་ཁག་ཨ་ལི་བྷ་བྷ་དང་ཐང་ཞུན་སང་གཅིག་ཟེར་ཉེན་དེ་ཚོ་གང་ག་ལོ་སྒེར་གྱི་བཟོ་ཚོང་ལས་ཁང་རེད་ད་ག་ནང་བཞིན་གྱི་གསར་གཏོད་ཀྱི་རང་བཞིན་ཡོད་པའི་ལས་ཀ་གསར་པ་བཟོ་ཉེན་དང་འཕྲུལ་འཁོར་གསར་པ་བཟོ་ཉེན་ཚོ་དེ་མང་ཆེ་ཆེ་ཡིན་ན་རྒྱ་ནག་ནང་ལོགས་སྒེར་གྱི་བཟོ་ཚོང་ལས་ཁང་ཡིན་ས་རེད་བྱས་ཙང་འདི་གས་དེ་སྒེར་གྱི་ཚོང་པ་དང་ཁོང་ཚོའི་ཁེ་ལས་པ་འདི་ཚོས། ཁོ་ཚོའི་གསར་གཏོད་ཀྱི་རང་བཞིན་དང་མ་རྩ་དང་ནུས་པ་དེ་གས་གང་ག་ལོ་ཁྱེར་བྱས་ཡིན་ཕྱི་རྒྱལ་ཕྱིན་པ་ཡིན་ན་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་འཕྲད་པའི་སྒང་ལ་ཡ། ད་དུང་ཡིན་ན་དཀའ་ངལ་ཆེ་རུ་ཕྱིན་བྱས་ཡིན་ན་རྒྱ་ནག་དཔལ་འབྱོར་དེ་ཡིན་ན་ཞེ་པོ་ཅིག་དཔེ་ད་ཉམས་རྒུད་འགྲོ་ཡ་གི་ཉེན་ཁ་ཞིག་མཐོང་བྱས་ཕལ་ཆེར་རྒྱ་ནག་གཞུང་གིས་འདི་ལ་ཡ། ཁོ་ཚོ་ལ་ཡ་དཔལ་ལས་འཁྲབ་ཡ་དང་ད་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་བཏང་ཡ་ཆེད་དུ་ཡིན་ན་ཁོ་ཚོ་བེད་སྤྱོད་བཏང་ཡ་བསམ་བློ་བཏང་གི་ཡོད་ས་རེད་ད་ཡིན་ན་ལས་ད་དེ་ཉུ་ཡོག་ཁྲམ་སི་གི་གསར་ཤོག་གི་གསར་འགོད་པ་ཡོན་ལི་ཟེར་དེས་ཚོང་པ་འདིར་སྐད་ཆ་དྲིས་ཆ་འདི་མ་ཡིན་པའི་ངས་དེ་ཁ་སང་ཝོལ་སྟྲིས་ཇུར་ནོལ་ནང་ལོགས་ལ་ཡ་ཚོང་པ་འདི་ལ་ཡ་སྐད་ཆ་དྲིས་རྒྱུ་འདི་མཐོང་སོང། དེ་ཚོའི་ནང་ལོགས་ལ་ཡ། ཉེ་དུས་ཞི་ཅིན་ཕིང་གི་གཏམ་བཤད་དང་རྒྱ་ནག་གཞུང་གི་སྲིད་ཇུས་གསར་པ་དེ་ཚོ་བཤད་པའི་རྗེས་ལ་ཡིན་ན་ཚོང་པ་མང་ཆེ་ཅིག་གི་ལྟ་ཚུལ་དེ་ཡིན་ན། ད་གལ་སྲིད་དངོས་གནས་རྒྱ་ནག་དམར་ཤོག་གིས་སྲིད་ཇུས་འདི་འདྲ་ཅིག་འགྱུར་ལྡོག་བཏང་བྱས་ད་དེ་སྔོན་ནོར་ཤག་བསམ་བྱས་ཡིན་ན་འགྱུར་ལྡོག་བཏང་མཁན་ཡིན་པ་ཡིན་ན་ཨ་ཡག་པོ་ཞེ་དྲག་རེད། ད་ཡིན་ན་ལས་ཁོང་ཚོ་མང་ཆེ་ཅིག་ཡིད་ཆེས་མིན་འདུག་དེ་རིང་གི་གནས་ཚུལ་འདི་ག་རེ་མཐོང་པ་རེད་ཟེར་ན་གལ་སྲིད་རྒྱ་ནག་ནང་ལོགས་དངོས་གནས་ཁྲིམས་ཆད་ཨ་ཁྲིམས་གཞི་བཞག་གི་གཞུང་གི་འགོ་ཁྲིད་ཀྱི་འདོད་པ་གང་ཡོད་ཡར་མར་འགྱུར་ལྡོག་བཏང་ཡ་མེད་པ་ཅིག་མ་ཆགས་བར་དུ་ད་རྒྱ་ནག་ནང་ལོགས་ལ་ཡར་ཚོང་ལས་བྱས་བྱས་བློ་བདེ་པོ་བྱས་བྱས་ཡིན་ན་རྒྱུན་གཏན་ནང་བཞིན་བྱས་བསྡད་ཡ་དེ་ཡིན་ན་ཞེ་དྲག་ཁག་པོ་རེད་ཤག་ཟེར། འདི་འདྲའི་སོང་ཙང་དེ་རིང་གི་ད་སྲིད་ཇུས་འགྱུར་ལྡོག་འགྲོ་གི་ཡིན་ཟེར་བྱས་ཁ་ནས་འདི་བཤད་པ་དེ། ཁྱོན་འགྲིག་ཡ་མི་འདུག་ཟེར་བྱས་བྱས་མང་ཆེ་ཅིག་གིས་འདི་ཟེར་གི་འདུག་ཟེར་བྱས་བཤད་ཤག། དེ་རིང་དཔེར་ན་ཆ་བཞག་ན་ཉུ་ཡོག་ཁྲམ་གསར་ཤོག་གི་ཡོན་ལི་གིས་ཡིན་ན་ངས་ད་གིན་ཞུས་པའི་ཨ་མདའ་ཇེ་སི་ཧོ་ཟེར་མཁན་དེ་ཕ་གིར་སིང་ག་པོར་ལ་ཡ། རྒྱ་ནག་གི་ཚོང་པ་དེ་གས་ལ་ཡ་རོགས་རམ་བྱེད་མཁན་གྱི་ཁོ་རང་ཚོང་ལས་བྱེད་མཁན་ཅིག་རེད་བ་ཁོ་རང་སྐད་ཆ་དྲིས་དུས་ཁོས། རེད་ད་ཉེ་དུས་ཡིན་ན་རྒྱ་ནག་གཞུང་གི་སྲིད་བྱུས་ལ་འགྱུར་ལྡོག་གཏང་རྒྱུ་ཡིན་པ་དང་ཚོང་པ་དེ་ཚོ་ཕ་གིར་སྡོད་ཡག་ལ་ཡ་ཆ་རྐྱེན་ཡར་བཏང་ཡོད་ས་རེད་ད་ཡིན་ནའི་ལེ། ཁོ་རང་ལ་འབྲེལ་བ་བྱས་བྱས། སིང་ག་ཕོར་ལ་ཡ་ཕ་ཚོ་གནས་སྤོ་བྱེད་ཀྱི་ཡིན་ཟེར་མཁན་གྱི་ཚོང་པའི་གྲངས་ཀ་འབྱོར་བ་དེ་ནི་དོན་དག་ཉུང་རུ་ཕྱིན་མ་སོང་ཁོ་རང་གི་ལས་ཀ་དེ་ནི་ད་དུང་བྲེལ་ཚ་ཐག་ཆོད་འདུག་ཅེས་བཤད་ཤག་བྱས་ཙང་ག་དེ་འདྲ་སོང་ཙང་ཏོག་ཙམ་བལྟས་པ་ཡིན་ན་རྒྱ་ནག་ནང་ལོགས་ཚོང་པ་དེ་ཚོ་མང་པོ་ཅིག་ཡིན་ན་སོ་སོའི་མ་རྩ་ཁྱེར་ནང་མི་སྤུན་ཀྱག་ཁྲིད་བྱས་བྱས་ཡིན་ན་ག་ལི་ག་ལི་ཡིན་ན་རྒྱ་ནག་ནས་ཐོན་ཡོང་བྱས་བྲོས་འགྲོ་ཡ་དེ་ཕལ་ཆེར།